འདི་བསམ་དགོས་ཀྱི་འདུག་ག། གཟུགས་བརྙན་བཞིན་ཞེས་པའོ། གང་ཞིག་གང་ནི་ཉེ་བ་ཡིས་མཐོང་གྱུར་དེ་མེད་ན་མིན་པ། བཅོས་སུ་གཟུགས་བརྙན་དང་མཚུངས་པ་དེ་ལ་བདེན་ཉིད་ཇི་ལྟར་ཡོད། འདུ་བྱེད་དང་མྱུ་གུ་ལ་སོགས་པའི་འབྲས་བུ་གང་ཞིག་མ་རིག་པ་དང་ས་བོན་ལ་སོགས་པའི་རྒྱུ་གང་དང་ནི་ཉེ་བ་ཡིས་སྐྱེ་བར་མཐོང་བར་འགྱུར་བ། རྒྱུ་དེ་དག་མེད་ན་སྐྱེ་བ་མིན་པ། སྐྱེ་བ་མིན་པ། བཅོས་བུ་ཡིན་པས་བཅོས་བུ་ཟེར་ན་བཅོས་མ་ཡིན། བཅོས་བུ་ཡིན་པས་གཟུགས་བརྙན་དང་མཚུངས་པ་དེ་ལ་བདེན་པར་གྲུབ་པ་ནི་ཇི་ལྟར་ཡོད་དེ་མེད་དོ། རྒྱུ་གང་དང་ཉེ་བ་ལས་རྩ་བའི་ཚིག་རིང་ཡིན་ན་ནུབ་པ་རྟེན་འབྲེལ་གྱི་རྟགས་ལས་རང་བཞིན་གྱིས་མ་གྲུབ་པའི་རྟགས་གང་ཞིག་གང་ནི་ཉེ་བ་ཡིས་མཐོང་གྱུར། པས་དེ་མེད་མཐོང་གྱུར་དེ་མེད་ན་མིན་པ། བཅོས་སུ་གཟུགས་བརྙན་དང་བཅོས་སུ་ནུབ་པ་དག་ཡིན་ལ། རྩ་བ་ལ་བཅོས་སུ་བཅོས་བུ་དང་བཅོས་ཐ་གཅིག་པ་ཡིན། གཟུགས་བརྙན་དང་མཚུངས་པ་དེ་ལ་བདེན་པར་གྲུབ་པ་ཇི་ལྟར་ཡོད་དེ་མེད་དོ། སྒྱུ་མས་ཞེས་པ་བཞིས་རྟེན་འབྲེལ་གྱི་རྟགས་ཀྱི་ཁྱབ་པ་སྒྲུབ་པ་དང། དེ་ནས་རྐང་པ་ཕྱེད་དང་གསུམ་གྱིས་གཏན་ཚིགས་དང་དེ་ནས་ཕྱེད་ཀྱིས་དཔེ་དང་ཐ་མས་དམ་བཅའ་བསྟན་ཏོ། ཨ་ལས་རྐང་པ་དེ་གས་དེ་སྦྱར་ཤན་སོང་ཨོ། སྒྱུ་མས་ཞེས་པ་རྐང་པ་བཞིས་རྟེན་འབྲེལ་གྱི་རྟགས་ཀྱི་ཁྱབ་པ་སྒྲུབ་པ། རྐང་པ་བཞི་སྒྱུ་མ་གང་ནུས་པ་དོ་ཅན།

གང་ཞིག་ལ་ནི་ཨ། གང་ཞིག་གང་ནི་ཉེ་བ་ཡིས་མཐོང་གྱུར་དེ་མེད་ན་མིན་པ། བཅོས་བུ་གཟུགས་བརྙན་དང་མཚུངས་པ། རྐང་པ་ཕྱེད་དང། བཅོས་བུ་བཅོས་བུ་ཞེས་ངེས་པའི་དོན་སྨྲས་འགྲོ། དེ་ནས་རྐང་པ་ཕྱེད་དང་གསུམ་གྱིས་གཏན་ཚིགས་བསྟན་པ་ཡིན། རྐང་པ་ཕྱེད་དང་གསུམ་གྱི། དེ་ནས་ཕྱེད་ཀྱིས་དཔེ་དང། ཐ་མས་དམ་བཅའ་བསྟན་པ་ཡིན། གཟུགས་བརྙན་དང་ཞེས་པས་དཔེ་བསྟན་པ། གཟུགས་བརྙན་དང་ཞེས་པས་དཔེ་བསྟན་པ། དེ་ནི། དེ་ན་བདེན་གཉིས་ཇི་ལྟར་ཡོད། དེ་ན་བདེན་ཉིད་ཇི་ལྟར་ཡོད་ཅེས་པས་དམ་བཅའ་བསྟན་པ་ཡིན།

ཞེས་པ་ཇི་གསུངས་པས། ད་དེ་ནས་གང་བའང་ད་གཉིས་པ་ཡོད་མེད་སྐྱེ་འགོག་པའང་གསུམ་པ། ཡོད་མེད་སྐྱེ་འགོག་པའི་གཏན་ཚིགས་ལ་གསུམ་ས་གཏན་ཚིགས། གཏན་ཚིགས་བསྒྲུབས་ནས་སྐྱེ་བ་རང་བཞིན་གྱིས་གྲུབ་པ་དགག་པ། དེས་འགག་པ་རང་བཞིན་གྱིས་གྲུབ་པ་ཁེགས་པ་དེས་ན་སྲིད་ཞི་མཉམ་པ་ཉིད་དུ་གྲུབ་པའོ། དང་པོ་ནི་གཏན་ཚིགས་བསྒྲུབས་ནས་སྐྱེ་བ་རང་བཞིན་གྱིས་གྲུབ་པ་དགག་པ་ནི། དངོས་པོ་ཡོད་པར་གྱུར་པ་ལ་རྒྱུ་ཡི་དགོས་པ་ཅི་ཞིག་ཡོད་འོན་ཏེ་དེ་ནི་མེད་ན་ཡང་རྒྱུ་ཡི་དགོས་པ་ཅི་ཞིག་ཡོད། དངོས་པོ་རང་བཞིན་གྱིས་ཡོད་པར་གྱུར་པ་ལ་རྒྱུ་ཡི་དགོས་པ་ཅི་ཞིག་ཡོད་དེ་རང་བཞིན་གྱིས་ཡོད་པ་སྐྱེད་མི་དགོས་པའི་ཕྱིར་རོ། འོན་ཏེ་འབྲས་བུ་དེ་མེད་ན་ཡང་རྒྱུ་ཡི་དགོས་པ་ཅི་ཞིག་ཡོད་དེ་སྐྱེད་མི་ནུས་པའི་ཕྱིར་རོ། འོན་ཏེ་འབྲས་བུ་དེ་འབྲས་བུ་དེ་ནི་མེད་ན་ཡང། འབྲས་བུ་ཐམས་ཅད་རྒྱུའི་དུས་ན་མེད་པ་སྐྱེ་བ་ཤ་སྟག་ཡིན་པས་དེ་འགོག་པ་མ་ཡིན་གྱི་གཏན་མེད་འགོག་པ་ཡིན་ནོ། འབྲས་བུ་ཡོད་པ་སྐྱེ་བ་འགོག་པ་ཡང་གྲངས་ཅན་རྒྱུ་དུས་སུ་ཡོད་པར་འདོད་པ་དང། ཕལ་ཆེར་རང་བཞིན་གྱིས་ཡོད་པར་འདོད་པ་འགོག་པ་ཡིན་གྱི། འགོག་པ་ཡིན་གྱི་སྐྱེས་ཟིན་པའི་ཕྱིར་སྐྱེ་མི་དགོས། སྐྱེས་ཟིན་པའི་ཕྱིར་སྐྱེ་མི་དགོས་པར་འགྱུར་རོ་ཞེས་ཟེར་བ་ནི

ཁས་ལེན་པར་བྱེད་པ་ཡིན། དངོས་མེད་རྒྱུའི་བྱེད་པའི་ཡུལ་དུ་མི་རུང་བར་སྒྲུབ་པ་ནི། ཡོད་པ་གྲུབ་ཟིན་པས་བསྐྱེད་མི་དགོས་ཀྱང་མེད་པ་ཅིའི་ཕྱིར་མི་འབྱུང་ཞེ་ན། བྱེ་བ་བརྒྱ་ཕྲག་རྒྱུ་ཡིས་ཀྱང་དངོས་པོ་མེད་པར་བསྒྱུར་དུ་མེད་གནས་སྐབས་དེ་དངོས་ཇི་ལྟར་ཡིན། དངོས་འགྱུར་གཞན་ཡང་གང་ཞིག་ཡིན་ས་བྱེ་བ་བརྒྱ་ཕྲག་གིས་ཀྱང་དངོས་པོ་མེད་པ་དངོས་པོར་བསྒྱུར་དུ་མེད། དངོས་མེད་དངོས་པོར་སུ་གང་གིས་ཀྱང་བྱར་མི་རུང་བའི་ཕྱིར། འགྱུར་ན་དངོས་མེད་ཀྱི་གནས་སྐབས་མ་བཏང་བའམ་བཏང་ནས་ཡིན་དང་པོ་ལྟར་ན། དངོས་མེད་ཀྱི་གནས་སྐབས་དེ་དངོས་པོར་ཇི་ལྟར་ཡིན་ཏེ་དོན་བྱེད་ནུས་པ་དང་མི་ནུས་པའི་གནས་སྐབས་འགལ་བའི་ཕྱིར་རོ། གཉིས་པ་ལྟར་ན་དངོས་པོ་དང་དངོས་མེད་ལས་དངོས་པོར་འགྱུར་རྒྱུ་གཉིས་ལས་གཞན་གང་ཞིག་ཡིན་མི་སྲིད་པའི་ཕྱིར་རོ། མེད་ཚེ་དངོས་ཡོད་སྲིད་མིན་ན། དངོས་པོ་ཡོད་པར་ནམ་ཞིག་འགྱུར། དངོས་པོ་སྐྱེས་པར་མ་གྱུར་བར། དངོས་མེད་དང་ནི་འབྲལ་མི་འགྱུར། དངོས་མེད་དང་ནི་མ་བྲལ་ན། དངོས་པོ་ཡོད་པའི་སྐབས་མི་སྲིད། གཞན་ཡང་དངོས་མེད་ཀྱི་གནས་སྐབས་མ་བཏང་ན་དངོས་པོར་མེད་པའི་ཚེ་དངོས་པོར་ཡོད་པར་སྲིད་པ་མི་རིགས་ན་དངོས་པོར་ཡོད་པ་ནམ་ཞིག་འགྱུར་ཏེ་དེ་མེད་པའི་དུས་དངོས་པོ་མ་སྐྱེས་པས་གཞན་ཡང་དངོས་མེད་ཀྱི་གནས་སྐབས་བཏང་ནས་འགྱུར་ན་དངོས་པོར་སྐྱེས་པར་མ་གྱུར་བར་དངོས་མེད་དང་ནི་བྲལ་བར་ཡང་མི་འགྱུར་ལ། དངོས་མེད་དང་ནི་མ་བྲལ་ན་དངོས་པོར་ཡོད་པའི་སྐབས་མི་སྲིད་དེ། གནས་སྐབས་གཉིས་འགལ་བའི་ཕྱིར་རོ། དངོས་པོའང་དངོས་པོའང་མེད་པར་འགྱུར་མིན་ཏེ་རང་བཞིན་གཉིས་སུ་ཐལ། འགྱུར་ཕྱིར། དངོས་མེད་དངོས་པོར་མི་འགྱུར་བ་དེ་བཞིན་དུ་དངོས་པོ་ཡང་དངོས་པོ་མེད་པར་འགྱུར་བ་མིན་ཏེ། ཕྱེད་དངོས་པོ་དང་ཕྱེད་དངོས་མེད་ཡིན་ན་གཅིག་ཉིད་རང་བཞིན་གཉིས་སུ་གྲུབ་པར་ཐལ་བའི་ཕྱིར་རོ། རིགས་པ་འདི་དག་གིས་ཡེ་མེད་དང་དངོས་པོར་མེད་པ་མཐའ་དག་དངོས་པོར་མེད་པ་མཐའ་དག་སྐྱེ་བ་བཀག་པ་ཡིན་ནོ། ས་མྱུ་གུ་ཆོས་ཅན་རང་བཞིན་གྱིས་སྐྱེ་བ་མེད་དེ། ཡོད་པ་རང་བཞིན་གྱིས་གྲུབ་པ་ཡང་མི་སྐྱེ་མེད་པ་རང་བཞིན་གྱིས་གྲུབ་པ་ཡང་མི་སྐྱེ་བའི་ཕྱིར་དཔེར་ན་མོ་གཤམ་གྱི་བུ་བཞིན་ནོ། རྒྱུའི་དུས་ན་མེད་པ། རྒྱུའི་དུས་ན་མེད་པ་སྐྱེ་བ་འགོག་པ་ཡང་རྒྱུ་དུས་ན་མེད་ཀྱང་སྐྱེས་པའི་ཚེ་རང་བཞིན་གྱིས་གྲུབ་པར་སྐྱེ་བ་འགོག་པ་ཡིན་པས་དགག་བྱ་ལ་ཁྱད་པར་སྦྱར་རོ།

དེ་ལྟར་ན་འགག་པ་རང་བཞིན་གྱིས་གྲུབ་པ་ཡོད་པ་མིན་ཞིང་དངོས་པོ་ཡང་རང་བཞིན་གྱིས་ཡོད་པ་མིན་པ་དེའི་ཕྱིར་འགྲོ་བ་འདི་དག་ཐམས་ཅད་ནི་རྟག་ཏུ་རང་བཞིན་གྱིས་མ་སྐྱེས་པ་དང་མ་འགགས་པ་ཉིད་དང་གཟོད་མ་ནས་ཞི་བ་དང་རང་བཞིན་གྱིས་མྱ་ངན་འདས་པ་ཉིད་དོ། གསུམ་པ་སྲིད་ཞི་མཉམ་པ་ཉིད་དུ་བསྒྲུབ་པ་ནི་འགྲོ་བ་རྨི་ལམ་ལྟ་བུ་སྟེ་རྣམ་པར་དཔྱད་ན་ཆུ་ཤིང་འདྲ། སྲིད་པའི་འགྲོ་བ་རྨི་ལམ་ལྟ་བུ་སྟེ་རང་བཞིན་ཅུང་ཟད་ཀྱང་མེད་པ་ལ་བྱ་བྱེད་མ་འདྲེས་པར་སོ་སོར་གནས་པའི་ཕྱིར། དེ་ཁོ་ན་ཉིད་ལ་དཔྱོད་པའི་རིགས་པས་རྣམ་པར་དཔྱད་པ་ན་ཆུ་ཤིང་དང་འདྲ་སྟེ་ཚུགས་ཐུབ་པ། ལྟར་སྣང་ཡང་རང་བཞིན་གྱིས་གྲུབ་པའི་སྙིང་པོ་ཅུང་ཟད་ཀྱང་མེད་པའི་ཕྱིར། དེ་ཁོ་ན་ཉིད་ལ་དཔྱད་པར་འགྲོ་མི་འགྲོའི་ས་ཚིགས་ནི་མིང་གི་ཐ་སྙད་བཏགས་པ་ཙམ་གྱིས་མ་ཚིམ་པར་དེ་འཇུག་པའི་རྣམ་ཤེས་ལས་ཡོད་པས་གྲངས་ལེགས་ཤའི་སྙིང་པོ་ལས་ཡོད་པ་ནི་ལོ་རེའི་བུ་རའི་དར་དཀྲིས་ལས་གསར་བ་བྱུང་སོང། དེ་ཉིད་དེ་ཁོ་ན་ཉིད་ལ་དཔྱོད་པར་འགྲོ་མི་འགྲོའི་ས་མཚམས་ནི་ས་མཚམས་ནི་ཐིག་གུ་ལྕགས་ཡུངས་ཀྱི་མིས་སོ་ས་མཚམས་ནི་མིང་གི་ཐ་སྙད་བཏགས་པ་ཙམ་གྱིས་མ་ཚིམ་པར་ཐ་སྙད་འཇུག་པའི་གཞི་དེ་ཇི་ལྟར་ཡིན་ཞེས་ཚོལ་འདོད་ནས་དཔྱོད་པ་ནི་དེ་ཁོ་ན་ཉིད་ལ་དཔྱོད་པར་འགྲོ། དབུ་མ་ཐལ་འགྱུར་ལུགས་ལ་དཔྱོད་པར་འགྲོ་ཚུལ་དེ་ཡིན་ཟེར་རང་རྒྱུད་ལུགས་ལ་ཁག་ཁག་ཡོད་བྱ། དེ་ཁོ་ན་ཉིད་ལ་དཔྱོད་པར་འགྲོ། དེ་ལྟ་མ་ཡིན་པར་ཐ་སྙད་བཏགས་པ་ཙམ་གྱིས་ཚིམ་ནས་ལྷས་བྱིན་འོང་མ་འོང་སོགས་དཔྱོད་པ་ན་ཐ་སྙད་ཀྱི་དཔྱོད་ཚུལ་ལས་ཟིན་ཏེ་དེ་ཁོ་ན་ཉིད་ལ་དཔྱོད་ཚུལ་འགྲོ་གི་མེད་པས། མྱ་ངན་འདས་དང་མ་འདས་པའང་དེ་ཉིད་དུ་ན་ཁྱད་པར